དང་ཉེས་བྱས་སུ་གཞུང་འདིར་གསུངས་པའི་ཕྱིར། ཟག་པ་ཆུང་འབྲིང་གི་དོན་དུ་ཁོ་རང་ཕམ་པའི་ཕམ་པའི་གནས་སུ་གསུངས་པ་པས། གནས་དེ་དག་ཕམ་པའི་གནས་ལྟ་བུའི་ཆོས་དང་ཉེས་བྱས་སུ་གཞུང་འདིར་གསུངས་པའི་ཕྱིར་དེས་ན། ཟག་པ་ཆུང་འབྲིང་གི་ལྟུང་བའི་ངོ་བོ་ཉེས་བྱས་ཡིན། ཟག་པ་ཆུང་འབྲིང་གི་ལྟུང་བའི་ངོ་བོ་ཉེས་བྱས་ཡིན་ལ། རིས་སམ་སྡེ་ཚན་ནི་ཕམ་པའི་སྡེ་ཚན་ཡིན། ཟག་པ་ཆུང་འབྲིང་གི་ལྟུང་བའི་ངོ་བོ་ནི་ཉེས་བྱས་བྱེད། རིས་ག་ལ་རིས་ག་ལ་གཏོགས་ཀྱི་པ་ཟེར་ན་སྡེ་ཚན་ནི་ཕམ་པའི་སྡེ་ཚན་ཡིན། དཔེར་ན་ཕམ་པའི་སྐབས་ཀྱི་སྦོམ་པོ་དང་ཉེས་བྱས་རྣམས་ཕམ་པའི་སྡེ་ཚན་དུ་ཕམ་པའི་སྐབས་ཀྱི་སྦོམ་པོ་དང་ཉེས་བྱས་རྣམས་ཕམ་པའི་སྡེ་ཚན་དུ་འཇོག་པ་བཞིན་ནོ། དེ་ལྟར་ན་སྤང་བྱའི་ལྟུང་བ་ལ་ཕམ་པའི་སྡེ་ཚན་དང་ཉེས་བྱས་ཀྱི་སྡེ་ཚན་གཉིས་སུ་ངེས་པ་ཡིན། དང་པོ་ལ་ལྔ་ཕམ་པའི་སྡེ་དང་པོ་ལ་ལྔ་ཕམ་པ་སོ་སོའི་རང་བཞིན་དེ་དག་གི་བྱེད་པ་ཀུན་དཀྲིས་གསུམ་གྱི་དབྱེ་བ་གསོར་རུང་བའི་ཁྱད་པར་ཞར་ལ་གཏོང་བའི་རྒྱུ་བསྟན་པ། ས་ད་ག་ས་བཅད་ག་ཚོད་བྱུང་སོང་དེ་ལྟར་སྤང་བྱའི། དང་པོ་ལ་ལྔ། དང་པོ་ལ་ལྔ་ནང་དང་པོ་ལ་ལྔ་ནང། དང་པོ་ལ་ལྔ། དེ་ལྟར་ན་སྤང་བྱའི་ལྟུང་བ་ལ་ཕམ་པའི་སྡེ་ཚན་དེ་ལ་ད་ལྔ། ཕམ་པའི་སྡེ་ཚན་ལ་ལྔ་གང་པ་ཟེར་ན་ཕམ་པ་སོ་སོའི་རང་བཞིན་དེ་དག་གི་བྱེད་པ་ཀུན་དཀྲིས་གསུམ་གྱི་དབྱེ་བ་གསོར་རུང་བའི་ཁྱད་པར་ཞར་ལ་གཏོང་བའི་རྒྱུ་བསྟན་པ། དང་པོ་ལ་གཉིས་གཞུང་འདི་ནས་བཤད་པ་དང་གཞུང་གཞན་ནས་བཤད་པའོ། དང་པོ་ནི་དེ་ལྟར་བྱང་སེམས་ཀྱི་ཚུལ་ཁྲིམས་ཀྱི་སྡོམ་པ་ལ་གནས་པའི་ས་ཕམ་པའི་གནས་ལྟ་བུའི་ཆོས་བཞི་གང་ཞེ་ན་ས་འདི་ལ་ཕམ་པའི་གནས་ལྟ་བུའི་ཆོས་བཞི་གང་ཞེ་ན་འདི་ལ་ཕམ་པར་འགྱུར་བའི་ཡན་ལག་ཐུན་མོང་དང་ཐུན་མོང་མ་ཡིན་པ་གཉིས་ལས་ཐུན་མོང་ནི་ཀུན་དཀྲིས་ཀྱི་དབྱེ་བའི་སྐབས་སུ་འོང། ཐུན་མོང་ནི་ཀུན་དཀྲིས་ཀྱི་དབྱེ་བའི་སྐབས་སུ་འཆད་པར་འགྱུར།

ཐུན་མོང་མིན་པ་བདག་བསྟོད་གཞན་ལ་བརྙས་པ་སྟེ་བདག་བསྟོད་གཞན་ལ་བརྙས་པ་སྟེ། ད་ལྟ་བྱང་སེམས་ཀྱི
ཕམ་པའི་གནས་དང་པོ་ཁོ། བདག་བསྟོད་གཞན་ལ་བརྙས་པ་སོ། རྙེད་པ་དང་བཀུར་སྟི་ལ་ལྷག་པར་ཞེན་ནས་བདག་ལ་བསྟོད་པ་དང་གཞན་ལ་སྨོད་པ་བྱང་སེམས་ཀྱི་བམ། བྱང་སེམས་ཀྱི་ཕམ་པའི་གནས་ལྟ་བུའི། ཆོས་དང་པོ། འདི་ལ་གསུམ་ལས་སོ། རྙེད་པ་དང་དུས་ཐིག་གི་འདི་ལ་གསུམ་ལས་སྨྲ་བའི་ཡུལ་བརྗོད་བྱ་གང་སྨྲས་པ་སྨྲའོ། སྨྲ་བའི་ཀུན་སློང་དང་པོ་ཡུལ་ནི་འདི་དག་ལ་བརྟེན་པས་འདི་དག་ལ་བརྟེན་པའི་ཕམ་འདྲ་ཡིན་པས་རང་རྒྱུད་ལས་རྒྱུད་ཐ་དད་པ་སྨྲ་ཤེས་ཤིང་དོན་གོ་བ། རང་དང་རིགས་མཐུན་པའི་འགྲོ་བ་གཅིག་པ་ཅིག་དགོས་ཏེ། རྩ་བར་མ་བྱུང་ཡང་དོན་གྱིས་ཐོབ་བོ། གཞུང་ལ་རྩ་བར་མ་བྱུང་ཡང་བདག་ལ་བསྟོད་པ་དང་གཞན་ལ་སྨད་པ་ཟེར་བ་བདག་ལ་བསྟོད་པ་ཁོ་སྨྲ་ཡུལ་ཡུལ་དེ་ཡུལ་དེ་དེ་འདྲ་ཅིག་དགོས་ཀྱི་གསུངས་སོ། ཕམ་འདྲ་འདི་དག་ལ་བརྟེན་པས། འདི་དག་ལ་བརྟེན་པའི་ཕམ་འདྲ་ཡིན་པས་རང་ལས་རྒྱུད་ཐ་དད་པ། རྒྱུད་ཐ་དད་པ། སྨྲ་ཤེས་ཤིང་དོན་གོ་བ། རང་དང་རིགས་མཐུན་པའི་འགྲོ་བ་གཅིག་སྟེ། འགྲོ་བ། འགྲོ་བ། ཅིག་དགོས་ཏེ། རྩ་བར་མ་བྱུང་ཡང། དོན་གྱིས་ཐོབ་བོ། སྨྲ་བས། དེ་གསུམ་སྨྲ་བའི་ཡུལ་དགུ་བྱེད། བརྗོད་བྱ་གང་སྨྲས་ན་བརྗོད་བྱ་ནི་རང་གི་ཡོན་ཏན་དང་གཞན་གྱི་སྐྱོན་ཡིན་ཏེ་དེ་ཡང་བདག་ལ་བསྟོད་པ་དང་གཞན་ཡོན་ཏན་ཅན་འགྲོ་བ་རྣམས་ཀྱིས་བཀུར་བའི་གནས་ལ་སྨོད་པའོ། བརྗོད་བྱ་མོ་དང་ཐུགས་སུ་སྨོན་བ་ཡིན། སྨྲ་བའི་ཀུན་སློང་ཁོ་ལ་ཀུན་སློང་ལ་བཞི། ཆགས་ཡུལ་རྙེད་བཀུར་གྱི་ཚད། ཡུལ་ཅན་ཆགས་པའི་ཚད། རྙེད་བཀུར་ཐོབ་པའི་ཡུལ་གྱི་ཁྱད་པར། ཀུན་སློང་ལ་རྙེད་བཀུར་གཉིས་ཀ་ལ། ཀུན་སློང་ལ་རྙེད་བཀུར་གཉིས་ཀ་ལ་ཆགས་པ་དགོས་མི་དགོས།

ཡུལ་ཅན་ལ་ཆགས་པའི་ཚད་ཡུལ་ཅན་ཆགས་པ་ནི་ཡུལ་ཅན་ཆགས་པ་ནི། དཀོན་མཆོག་མཆོད་པ་དང་དམན་པ་ལ་སྙིང་བརྩེ་བས་ཕོངས་པ་སེལ་བ་ལ་སོགས་པའི་ཕྱིར་རྙེད་བཀུར་དོན་དུ་གཉེར་བ་ཙམ་མ་ཡིན་གྱི། རྙེད་བཀུར་དོན་དུ་གཉེར་བ་ཙམ་མ་ཡིན་གྱི། རྙེད་བཀུར་ལ་རང་གི་ངོ་བོའི་སྒོ་ནས་སྲེད་པ་སྟེ་ལྷག་པར་ཞེན་པའོ། སོ་ཡུལ་ཅན་ལ་ཆགས་པ་ཟེར་མཁན་དེ་རྙེད་བཀུར་ལ་ལ། གང་འདྲ་བྱེད་དུ་གང་དེ་གསལ་པོ་གོ་མ་བྱུང། འོ་དེ་ཡུལ་ཅན་ལ་ཆགས་པ་ནི་དཀོན་མཆོག་མཆོད་པ་དང་དམན་པ་ལ་སྙིང་བརྩེ་བས་ཕོངས་པ། ཕོངས་པ་བསལ་བ་ལ་སོགས་པའི་ཕྱིར། ཕོངས་པ་བསལ་བ་ལ་སོགས་པའི་ཕྱིར། ཕོངས་པ། ས་བ་ལ་ཕོངས་པ་བསལ་བ་ལ་སོགས་པའི་ཕྱིར་རྙེད་བཀུར་དོན་དུ་གཉེར་བ། བསལ་བའི་ཕྱིར་རྙེད་བཀུར་དོན་དུ་གཉེར་བ་ཙམ་མ་ཡིན་གྱི། རྙེད་བཀུར་ལ་རང་གི་ངོ་བོའི་སྒོ་ནས་སྲེད་པ་སྟེ་ལྷག་པར་ཞེན་པའོ་ཡུལ་ཅན་དགོས་ཏེ་དེ་འདྲ་ཞིག་གོ་དགོས་པ་ཡིན་པས། ཡུལ་ཅན་ལ་ཆགས་པ་ནི་དཀོན་མཆོག་མཆོད་པ་བྱས་དམན་པ་ལ་སྙིང་བརྩེ་ཕོངས་པའི།

བཤད་ན་མི་གཅིག། ད་མ་རབས་བྱས་མི་དེ་ཚོ་ལམ་ལོག་པ་ལ་བསྟན་ནས་དེ་ནས་ཡོང་སྲིད་གི་བ།
ངོ་བས་བས་ད་དེ་འདྲས་ཅིག་ཡོང་མཁན་བྱས། ད་མི་ཚང་མ་ཨ་ཁོ་ཡོན་ཏན་ཞེ་པོ་འདུག་བསམ་ནས་དེ་འདྲས་བྱས། ད་དཔེ་བཤད་ན་བྱང་སེམས་ཀྱི་སྡོམ་པ་ཡོད་མཁན་ཅིག་གི། ད་འདི་རྗེས་སུ་འབྲང་ན་མི་ཚང་མ་ལ་ད་ཡག་པོ་ཡོང་གི་མ་རེད་བསམ་ནས། ཨ་ནི་ཁོའི་རྩ་ལ་ཕྱིན་ཁོ་རང་ལ་སྨད་ར་བཏང་སོ་སོ་ལ་བསྟོད་པ་བྱས་ད་མི་དེ་ཚོ་ཚུར་འགུག་ཡག་གི་དོན་དུ་ད་ཁོ་ཚོ་དེ་འདྲས་བཟོ་རོགས་ཅིག་གི་ཀུན་སློང་གི་ཐོག་ནས་བྱུང་བ་ཡིན་ན། ཁོ་དེ་ཉེས་པ་དེ་ཕོག་གི་མ་རེད་པ།

ཁྱད་པར་ནི་རྙེད་པ་ལ་རང་དང་ནོར་མི་གཅིག་པ་ཅིག་དགོས་ཏེ། དེ་ལྟར་མ་ཡིན་ན་བདག་བསྟོད་གཞན་སྨོད་དོན་མེད་པའི་ཕྱིར་རོ། རྙེད་པ་དེ་རྙེད་པ་དེ་རང་དང་ནོར་མི་གཅིག་པ་ཅིག་ཡུལ་གྱི་ཁྱད་པར་ཁོ། རྙེད་བཀུར་ཐོབ་པའི་ཡུལ་གྱི་ཁྱད་པར། རྙེད་བཀུར་ཐོབ་པའི་ཡུལ་གྱི་ཁྱད་པར། ཟེར་ད་རྙེད་བཀུར་ཁོ་རང། རང་ལ་ཐོབ་ཡག་གི་རྙེད་བཀུར་ཁོ། རང་དང་ནོར་མི་གཅིག་པ་ཅིག་ཡོད་གི། ད་རང་ལ་མེད་པ་ཞིག་ཡོད་གི། རང་ལ། རང་དང་ཨ་ཅོ་རང་གི་ཅ་ལག་མེད་པ་ཅིག། འོ་ལགས་སོ། འོ་དེ་འདྲ་ཅིག་ནོར་མི་གཅིག་པ་ཅིག་ཡོད་གི། དེ་ལྟར་མ་ཡིན་ན་བདག་བསྟོད་གཞན་སྨོད་དོན་མེད་པའི་ཕྱིར་བདག་ལ་བསྟོད་པ་དང་གཞན་ལ་སྨོད་པ་དོན་མེད་པའི་ཕྱིར་རིས་མེད་ཟིན་ནོ་བ་ནི། བཀུར་སྟི་ནི་རང་གི་འཁོར་ལ་ཡང་དོན་དུ་གཉེར་བས་ནོར། སོ་སོ་བ་མི་དགོས་སོ། བཀུར་སྟི་ནི་རང་གི་འཁོར་ལ་ཡང་དོན་དུ་གཉེར་བས་ན་ནོར་སོ་སོ་བ་མི་དགོས་སོ། བཀུར་སྟི་ཟེར་མཁན་དེ་ལ་རང་གི་འཁོར་ལ་ཡང་དོན་དུ་གཉེར་བ་བྱུང་ན། བཀུར་སྟི། བཀུར་སྟི་ལ་འགྲོ་གི་ཡོད་པས་ནོར་ཁོ་རང་སོ་སོ་ལ་ཚུར་ཐོབ་པ་དེ་འདྲ་རང་དགོས་ཀྱི་མེད་པས་སོང་མེད།
ད་རང་གི་དགེ་ཕྲུག་དང་དེ་འདྲ་ཡིན་ན་འདྲ་ད་དེ་ལ་སོ་སོ་ལ་ཡང་བཀུར་སྟི་བྱེད་ཡག་གི་དོན་དུ།
དེ་འདྲ་བྱུང་བ་ཡིན་ན་ཉེས་པ་དེ་ཕོག་ར་དེ་སྲིད་མ། ཕོག་སྲིད་ཡིན་པས། ལགས་སོ་ལགས་སོ། ཀུན་སློང། ཀུན་སློང་ལ་གཉིས་ཀ་དགོས་མི་དགོས་ནི་ཀུན་སློང་ལ་གཉིས་ཀ་དགོས་མི་དགོས་ནི། བསྟོད་སྨད་གཉིས་ཀ་ལ་རྙེད་བཀུར་གང་ལ་ཆགས་པ་ཞིག་ངེས་པར་དགོས་ཀྱི། རྙེད་བཀུར་གང་ལ་རྙེད་བཀུར་རྙེད་པ་དང་བཀུར་སྟི་གང་ལ་ཆགས་པ་ཞིག་དགོས་ཀྱི། གཉིས་ཀ་ཐོག་བམ་རྙེད་པ་ལ་ཆགས་ཡོད་ནས་བས་ཡང་བཀུར་སྟི་ལ་ཆགས་ཡོད་ནས་བས་དེ་འདྲའི་གང་ཡང་རུང་བ་ཅིག་དགོས་ཀྱི་ཡང་གཉིས་ཀ་རྙེད་པ་ལ་ཆགས་པ་དང་བཀུར་སྟི་ཆགས་པ་གཉིས་ཀ་མི་དགོས་སོ། གཉིས་ཀ་ཚོགས་པ་མི་དགོས་སོ། དེ་ལྟ་བུའི་ཀུན་སློང་གིས་བསྟོད་སྨད་གང་རུང་སྨྲས་པ་ཕ་རོལ་པོས་དོན་གོ་བ་ནི་ཕམ་འདྲ་དང་པོའོ། ཕམ་འདྲ་དང་པོའོ། ཕམ་པའི་གནས་ལྟ་བུའི་ཆོས་དང་པོ་བྱས། ཕམ་པའི་གནས་ལྟ་བུའི་ཆོས་དང་པོ་བྱས། དེ་ལྟ་བུའི་ཀུན་སློང་གིས་བསྟོད་སྨད་གང་རུང་ཕ་རོལ་པོས་དོན་གོ་བ་ན་ཕམ་འདྲ་དང་པོ།

ཕམ་པ་རང་ཡིན་མིན་པའི་བཟོ་བ་བྱས་སོ་མིན་སྲིད་དུས་ཚོད་ནས་འདི་ལ་ཕམ་འདྲའི་གནས་དང་པོ་བྱས་འདི་ལ་ཚོད་ནས་སྨྲ་བའི་ཡུལ་བརྗོད་བྱ་གང་སྨྲས་པ་སྨྲ་བའི་ཀུན་སློང་གསུམ་བྱས། འདི་དག་ལ་བརྟེན་པས་འདི་དག་ལ་བརྟེན་པས་ཕམ་འདྲ་ཡིན་པའི་རང་རྒྱུད་ལས་རྒྱུད་དེ་དག་ལ་བརྟེན་པས་ཕམ་འདྲ་ཡིན་པས་སོ། ད་ནི་ཕམ་འདྲ་ཟེར་མཁན་ནི་ག་རེ་ཟེར་བ་བྱུང་སོང། དོན་གོ་བ་ནི་ཕམ་ཕམ་འདྲ་དང་པོ། སྡོམ་པ་ཉི་ཤུ་པའི་འགྲེལ་པ་ལས། འགྲེལ་པ་གསར་མ་ལས་གཞན་ནི་ཡོན་ཏན་དང་ལྡན་པ་འགྲོ་བ་རྣམས་ཀྱིས་བཀུར་བའི་གནས་ལ་བཤད་ཅིང་ས་མུ་དྲས་བྱས་ཟེར་བས་ཡང། གཞན་ཡོན་ཏན་ཅན་ལ། བཤད་པ། བཤད་པ་སྔ་མ་དང་མཐུན་ནོ། ནམ་མཁའི་སྙིང་པོའི་མདོ་ལས། བཤད་པ་དང་འདི་གཉིས་ཀྱི་ཚུལ་ནི་འོག་ཏུ་འཆད་དོ། རྙེད་བཀུར་དང་དེ་ལ་ཆགས་པ་ནི་འགྲེལ་པ་གསར་མ་ལས། རྙེད་པར་བྱེད་པས་ན་རྙེད་པ་སྟེ། རྙེད་པར་བྱེད་པས་ན་རྙེད་པ་སྟེ་གོས་དང་ཟས་ལ་སོགས་པའོ། བཀུར་སྟི་ནི་ལེགས་པར་རིམ་གྲོ་བྱེད་པ་སྟེ་དེ་དག་ལ་ལྷག་པར་ཆགས་པ་ནི་དེ་ལ་ལྷག་པར་ཞེན་པའོ་ཞེས་དང་ས་མུ་དྲས་བྱས་ཟེར་བ་ལས་རྙེད་པ་ཞེས་བྱ་བ་བཟའ་བ་དང་བགོ་བ་དང་ནོར་ལ་སོགས་པའི་རྣམ་པའོ། བཀུར་སྟི་ནི་རི་མོར་བྱས་པ་སྟེ་ཕུ་དུད་དང་རིམ་གྲོ་བྱ་བ་དང་ཁྲི་སྟན་ལ་སོགས་པའོ་ཞེས་བཤད་དོ།

ཡོད་དེ། བདོག་བཞིན་དུ་ཆགས་པའི་རང་བཞིན་ཅན་གྱི་སྡུག་བསྔལ་བ་དང་བཀྲེན་པ་དང་མགོན་མེད་པ་དང་རྟེན་མེད་པའི་སློང་བ་པོ་ལེགས་པར་འོངས་པ་རྣམས་ལ་སྙིང། སྲ་བས་ཟང་ཟིང་མི་གཏོང་བ་དང་ཆོས་ལ་སེར་སྣ་བྱེད་པས་དོན་དུ་གཉེར་བ་རྣམས་ལ་ལེགས་པར་འོངས་པ་རྣམས་ལ་ཆོས་ཀྱི་བགོ་བཤའ་མི་བྱེད་པར་བྱང་སེམས་ཀྱི་ཕམ་པའི་གནས་ལྟ་བུའི་ཆོས་གཉིས་པའོ་ཡང་འདི་ལ་བཞི་སློང་བ་པོ།